རྣམ་པ་ཚོ་སྐུ་ཁམས་བཟང་ང་དཀོན་མཆོག་དོན་གྲུབ་ཡིན་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གི་ཐེངས་འདིའི་དཔེ་ཀློག་ལེ་ཚན་གི་ནང་དུ་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གུར་མགོན་སྐྱབས་ལགས་ཀྱིས་བརྩམས་པའི་རྒྱལ་རབས་དེབ་ཐེར་དཀར་པོའི་འགྲེལ་བ་སྤྲིན་གྱི་བུ་ལོན་ཅེས་པའི་དཔེ་དེབ་འདི་ངོ་སྤྲོད་བྱེད་རྒྱུ་དང་དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གི་རྩོམ་སྒྲིག་པ་པད་མ་རྡོ་རྗེ་ལགས་གདན་ཞུས་བྱས་ནས་བགྲོ་གླེང་བྱེད་ཀྱི་ཡིན། ད་དེ་རིང་རྒན་པད་མ་རྡོ་རྗེ་ལགས། དཔེ་ཀློག་ལེ་ཚན་ནང་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་ད་དེ་རིང་འུ་གཉིས་ཀྱི་བགྲོ་གླེང་བྱེད་དགོས་ནོ། དེ་བས་ན་རྒན་གུར་མགོན་སྐྱབས་ལགས་ཀྱི་རྒྱུད་ཀྱི་སྤྲིན་གྱི་བུ་ལོན་ཅེས་པའི་དཔེ་དེབ་འདིར་ད་དཔེ་དེབ་འདི་ཡིན་ན་ད་དཔེ་ཀློག་ལེ་ཚན་ནང་ང་རང་གི་ཡིན་ན་བོད་ནང་གི་དཔེ་ཆ་གཅིག་ཐེངས་དང་པོ

དེ་ལ་བརྟེན་ནས་ཡང་ད་ཉན་ཚར་བའི་རྗེས་ལ་ཅིག་དཔེ་དེབ་འདི་ཅིག་ཅིག་ཀློག་ཐུབ་ན་དཔེ་དེབ་འདི་ཅིག་ལྟ་ཐུབ་ན་བསམ་ཡག་གི། ད་ཡང་དེ་འདྲ་གི་ཅིག་སེམས་ཤུགས་ཅིག་བྱུང་ནས་ཡང་གྲོགས་པོ་གཞན་དག་གི་ཅིག་རོགས་པ་བྱས་ལ་དེ་ནས་ཡང་དེབ་དེ་ཡང་ཅིག་ཀློག་ཡག་བྱུང་སོང་དེ་འདྲ་བྱས་ནས་ད་དེབ་འདི་ཅིག་ཧ་ཅང་གི་གལ་ཆེན་པོ་དང་ཡང་ཅིག་ཁ་གསལ་བོ་ཡང་ཅིག་གཞན་པ་དང་མ་འདྲ་བ་ཅིག་མཐོང་ནས་ངས་དེ་འགོ་ནས་མཇུག་བར་དུ་ཅིག་དེ་ནས་ད་དེ་རིང་ད་དེབ་འདི་ཅིག་ངོ་སྤྲོད་ཅིག་བྱས་ན་བསམ་སོང། ཨོ་ད་ནི་ད་གི་ད། དེབ་འདི་གི་ད་དེབ་འདི་ཡིན་ན་ད་དེབ་ཐེར་དཀར་པོ་དགེ་འདུན་ཆོས་འཕེལ་གི་བརྩམས་ཆོས་ཀྱི་དེབ་ཐེར་དཀར་པོ་གི་འགྲེལ་བ་རེད་དེ་ན་དེབ་འདི་གི་ད་ནང་དོན་གཙོ་བོ་འདྲ་བོ་ཁོ་གི་རིམ་པ་འདྲ་བོ་ག་རེ་གཅིག་ཀར་ཡོད་ནི་ཡིན། རེད་ད་དེབ་གི་རིམ་པ་གི་ཆ་ནས་གཅིག་ཅིག་སྔོན་འགྲོ་གཏམ་དང་ད་ཅིག་གཞུང་དངོས་དེ་ལྟ་བུ་རེད་ཡིན་ན་ར་ད་ངོ་མ་ད་ཅིག་ད་དཔེ་དེབ་འདི་ངོ་སྤྲོད་མ་བྱས་བའི་དཔེ་དེབ་འདི་ཅིག་ངོ་སྤྲོད་གསལ་བོ་ཡོད་བྱུང་བའི་ཆེད་དུ་ད་དེབ་འདི་གི་ཅིག་མཚན་བྱང་ལ་སྤྲིན་གྱི་བུ་ལོན་མཁས་དབང་དགེ་འདུན་ཆོས་འཕེལ་དང་ལྷན་དུ་དེབ་ཐེར་དཀར་པོ་ཀློག་པ་ཟེར་ནས་ད་དཔེ་དེབ་འདི་གི་མཚན་བྱང་ཆ་ཚང་བོ་དེ་རེད་ད་རྩོམ་པ་པོ་ནི་ད་གོང་དུ་བཤད་པ་ལྟར་ར་གུར་མགོན་སྐྱབས་རེད་ད་དེབ་འདི་ཡང་ཁྱེད་གོང་དུ་བཤད་པ་ལྟར་ར་བོད་ནང་གི་ད་དཔེ་སྐྲུན་བྱེད་ཡག་གི་དེབ་གསར་པ་ཞིག་ཡིན་ཙང་ད་ཀན་སུའུ་མི་རིགས་དཔེ་སྐྲུན་ཁང་གི་ཕྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ད་པར་སྐྲུན་བྱེད་ཡག་གི་དེབ་ཞིག་རེད་ད་དེབ་འདི་གི་ནང་ན་ཅིག་ངོ་སྤྲོད་བྱེད་པ་ལྟར་ན་དེབ་འདི་ནི་ཅིག་ད་དགེ་འདུན་ཆོས་འཕེལ་གི་དེབ་ཐེར་དཀར་པོ་དེ་ལ་ཅིག། མཆན་འགྲེལ་ད་བྱེད་པ་དང་ད་ཅིག་འབྲེལ་བ་ཡོད་པ་དང་ད་ཅིག་འགྲེལ་བཤད་བྱེད་པ་དེ་འདྲ་གི་མཆན་འགྲེལ་བྱེད་པ་ཅིག་ཡིན་ཟེར་ནས་དེ་གའི་བཀོད་སྒྲིག་ཞུ་གི། ད་དེབ་འདིའི་ནང་ན་ཁྱེད་གོང་དུ་བཤད་བཀོད་སྒྲིག་གནང་གི་ཅིག། ད་གྲུབ་ཆ་ཀྱི་ཐད་ནས་བཤད་ན་ད་དང་པོ་དེ་ད་ཅིག་ད་སྔོན་འགྲོ་གི་གཏམ་རེད། ད་སྔོན་འགྲོ་གི་གཏམ་དེ་ནང་ང་ཡང་ཅིག་མི་སྣ་གལ་ཆེན་པོ་ད། དགེ་འདུན་ཆོས་འཕེལ་དང་འབྲེལ་བ་ཡོད་ནོ་གི་ད་ཧོར་ཁང་བསོད་ནམས་དཔལ་འབར་གི་ད་སྲས་ཧོར་ཁང་བྱམས་པ་བསྟན་དར་གི་གླེང་གཞི་བརྩམས་ཡོད་གི་གླེང་གཞི་དེ་ནང་ན་དགེ་འདུན་ཆོས་འཕེལ་གི་ལོ་རྒྱུས་མདོར་བསྡུས་སུ་བཀོད་ཡོད་གི་ད་དེར་མ་ཟད་ད་རང་དེ་ནང་ན་ཅིག་ད་མཁས་དབང་དགེ་འདུན་ཆོས་འཕེལ་ལ་ཅིག་ད་ཧོར་ཁང་བསོད་ནམས་དཔལ་འབར་ལ་ད་ག་རེ་གསུངས་ཡ་ད་དཔོན་བྱུང་ན་ཅིག་ད་ད་ལྟ་ཁོ་རང་གི་རྩོམ་བཞིན་པའི་ད་རྒྱལ་རབས་དེ་ལ་རོགས་རམ་ཅིག་བྱེད་ཐུབ་པ་ཡིན་ན་ད་ག་རེ་བྱས་ན་ར་ད་ལྟ་ཅིག་ངོ་གནོང་དགོས་པ་དང་དོགས་པ་ངང་ནས་ཅིག་སྦ་དགོས་པ་ལྟ་བུ་ཅིག་ཡིན་ན་ར་ད་མ་འོངས་བ་ན་ངོ་སོ་དང་ཅིག་བསྡད་ཆོག་ནོ་གི་དུས་ཤིག་ཏུ་འབྱུང་ངེས་རེད་ཟེར་ནས་དེ་ད་དེ་འདྲ་གི་གསུང་དངོས་སུ་གསུང་བ་དུ་གོ་གོ་ཡོད་གི་ཡང་དེ་བཞིན་དུ་རྩོམ་པ་པོ་གུར་མགོན་སྐྱབས་ལགས་ཀྱིས་ར་ད་ད་ཅིག་དེབ་འདི་གི་ཅིག་ཤོག་བུ་རེ་རེ་བཞིན་ད་ད་མོ་ཡི་ལས་ཀློག་དང་ད་རང་ཅག་གི་མེས་པོ་རྣམས་ཀྱི་ད་ཅིག་དཔའ་སྤོབས་དང་ཆོད་སེམས་ཆིག་སྒྲིལ་གྱི་སྟོབས་ཤུགས་ད་ཁྲོ་གི་མི་རིགས་དང་རྒྱལ་ཁབ་ལ་བཅངས་པའི་ཅིག་ལྷག་བསམ་རྣམ་དག་དང་རང་དོན་ལ་འཁྲི་བའི་ཅིག་གཅེས་སེམས་དང་བླ་ན་མེད་པའི་མངོན་འདོད་རྣམས་ད་དེབ་དཀར་མཁན་པོའི་སྨྱུག་ཁ་ནས་གཟུགས་ཅན་དུ་གྱུར་པ་མཐོང་ནུས་ཤིང་དེ་ལ་བརྟེན་ནས་ཅིག་ཀློག་པ་པོའི་ད་ང་རྒྱལ་དང་སྤོབས་པ་གི་དཔངས་ཀྱང་ད་བླ་ནས་བླ་རུ་བསྟོད་པར་འགྱུར་སྲིད་ཟེར་ནས་ཡང་ད་གུར་མགོན་སྐྱབས་ལགས་ཀྱིས་ཡང་ད་ད་ར་བཤད་རྒྱུ་ད་མོ་ལོ་ཅི་ཡོད་ཀྱི་ད་ལྟ་ཁུག་ནང་གི་ཅིག

རླུང་འཕྲིན་ཉན་མཁན་རྣམ་པ་གི་ཡང་འདི་ནི་རྩོམ་པ་པོ་ཁོ་རང་ངོ་ཤེས་འདོད་ཆེན་པོ་ཡོད་ཀྱི་དེས་ན་ཅིག་རྩོམ་པ་པོ་ལོ་རྒྱུས་ཐུང་ཐུང་ཅིག་རེད་ད་ཁོ་རང་རྩོམ་པ་པོ་ད་གུར་མགོན་སྐྱབས་ལགས་རེད་ད། ད་ཅིག་བྱས་ན་ཅིག་ང་ལྟས་ན་ར་ཁྱོད་དངོས་སུ་ཆ་རྒྱུས་ཡོད་མཁན་ཞིག་ཡིན་གྱི་རེད་རྩོམ་པ་པོ་གུར་མགོན་སྐྱབས་ལགས་ད་ཁོ་རང་གི་ལོ་རྒྱུས་ལོ་རྒྱུས་བྱས་ན་ད་གཅིག་དགུ་བདུན་ཅུ་དོན་བཞི་གི་ལོ་ཁོ་རང་གཅན་ཚ་ནས་སྐྱེས་ནོ་ཅིག་རེད་ད་གཅིག་དགུ་དགུ་བཅུ་གོ་དྲུག་གི་ལོ་ད་མཚོ་སྔོན་གྱི་མི་རིགས་སློབ་ཆེན་དེའི་ནང་ང་འགྲིམས་ཟིག་ད་ཉིས་སྟོང་བཞི་གི་ལོ་ད་བོད་ཀྱི་ལོ་རྒྱུས་ཀྱི་ཐད་ནས་ཞིབ་འཇུག་སློབ་མ་གི་ཐོབ་ཐང་བླངས་ཡོད་གི་ད་ཉིས་སྟོང་ལྔ་གི་ཚུན་ཆད་ནས་ད་མཚོ་སྔོན་དགེ་ཐོན་སློབ་ཆེན་དུ་དགེ་རྒན་གནང་ཡོད་གི་ཡིན་ན་ར་ཁོ་རང་གི་ཆེད་ལས་དེ་ཡང་རྩོམ་རིག་གི་སྐོར་ཡིན་ས་རེད་ད་ཁོ་རང་གི་དེའི་འཆད་ཁྲིད་ནང་ན་རྒྱུན་ད་བཤད་དགོས་ན་ཁོ་ད་རྩོམ་རིག་དང་ད་ཁྲོ་གི་རྩོམ་རིག་གི་གཞུང་ལུགས་ད་ཁོའི་ཆེད་ལས་ཡིན་ཡིན་ནའང་དེའི་ཞོར་ནས་ད་སོ་སོ་གི་དང་བ་དང་འདོད་པ་ད་ར་ད་ལོ་རྒྱུས་ཀྱི་ཕྱོགས་ལ་ད་ཞིབ་པ་ཅིག་དོ་སྣང་བྱེད་གི་ཡོད་ནི་བརྗོད་གི་འདུག་ད་ད་རུང་ཁོང་གི་བརྩམས་ཆོས་སུ་ཅིག་ད་བོད་ཀྱི་སྐད་ཡིག་ཟེར་བ་ཅིག་དང་རྩོམ་རིག་གཞུང་ལུགས་ཟེར་བ་ཨང་དེ་འདྲ་ར་སྤེལ་ཡོད་ས་རེད་ད་ད་ཅིག་ད་གུར་མགོན་སྐྱབས་ལགས་ཀྱིས་དེབ་འདི་ག་རེ་བྱས་ནས་འབྲི་དགོས་གི་རེད་ཟེར་གི་འདུག་གོ་དེ་གི་ཐད་ལ་ད་ཁོ་རང་གི་འཆད་ཁྲིད་གི་ནང་ན་ཡང་ཚན་པ་འདི་མོ་བཟོ་གི་འདུག་ཚང་མ་མཉམ་དུ་ཅིག་ཉན་ན།

དེར་ཁ་ཙི་ད་ཁ་ཙི་མི་ཁྱི་ཁི་རེ་ཤི་ཟིལ་ཏི་ཟེར་ད་དེ་དྲི་ཁི་རེ་ཡི་ཁྱི་མེ་ཁི་ཟེར་ཁུ་ད་སྤྱིར་ན་ད་ཁི་ཙང་ཞིག་གི་ཀ་ལི་གི་སྟེང་ན་ད་གཅོང་ནད་ཞིག་ད་ཁི་ད་བཀོད་པ་ནས་ནི་ཚེ་ཏི་མི་ཟིན་ལྷུག་ཐུང་ཁུ་ད་ཁི་ག་འདི་ན་ཁི་ཁ་མ་ར་ད་ཏི་མོ་གི་དེ་ཏི་ག་རུ་འདི་ལ་དེ་མོ་གི་མདངས་ཟིག་ཡོད་ཁུ་ཟེར་དེ་མོ་གི་མདངས་ཟིག་ཡོད་ལ་ད་ཁྱི་མདངས་རྒྱབ་ན་ཟི་ཁུ་འདི་རེ་ད་ཁྱི་བ་ཏི་མོ་ཟི་རེ་ཁི་གི་ད་དཔེ་ཆ་འདི་ལ་ཁོ་རང་དེ་མོ་མདངས་ཟིག་ཡོད་ན་ད་འདི་ནང་ན་ད་དོན་དག་ཟིག་ཡོད་ནི་རེད་ཟེར།

ལགས་སོ། ད་ལྟ་རྩོམ་པ་པོ་ཁོ་རང་གི་ཡིན་ན་ད་དེབ་ཐེར་དཀར་པོ་ཡིན་ན་ད་ལྟ་བར་དུ་ང་ཚོ་གི་ཅིག་མི་མང་པོ་ཅིག་གི་རྩོམ་འབྲི་གི་ནང་ལ་ལུང་འདྲེན་བྱ་དང། འོ་ད་དེ་འདྲ་མ་བྱས་ད་སྤྱིར་བཏང་ང་སོ་སོ་ཡིན་ན་ཅིག་དེབ་ཐེར་དཀར་པོ་འགྲེལ་བ་བྲིས་ནས་དེབ་བྲིས་འཇོག་རྒྱུ་དེ་འདྲ་ད་ཁོ་རང་གི་དེབ་འདི་ཡིན་ན་ཐེངས་དང་པོ་མཐོང་བ་ཡིན། དེ་ནས་ད་ཅིག་སློབ་གྲྭ་ཁག་གི་ནང་ད་ལྟ་བར་དུ་སློབ་གྲྭ་ཆ་ཚང་གི་ནང་ཅིག་དེབ་ཐེར་དཀར་པོ་ཁྲིད་ཐུབ་ཡོད་ས་ཡ་ཅིག་ཡོད་མ་ཡིན་ན་ད་རྒན་གུར་མགོན་སྐྱབས་ལགས་ཀྱི

ད་ལྟ་ཐང་གི་ཁོང་གི་དེབ་འདི་ལ་ཅིག་བཤད་འགྲེལ་ཟེར་གི་ཡོད་ཙང་ད་དེབ་འདི་གི་ནང་གི་ཅིག་བསྟན་བཅོས་ཀྱི་མཚན་བྱང་ད་དེབ་ཐེར་དཀར་བོ་གི་བསྟན་བཅོས་ཀྱི་མཚན་བྱང་ད་བོད་ཆེན་པོ་སྲིད་ལུགས་དང་འབྲེལ་བའི་རྒྱལ་རབས་དེབ་ཐེར་དཀར་པོ་ཟེར་བ་ད་གཅིག་པོ་ཚིག་ད་གཅིག་པོ་དེ་ལ་ད་ཅིག་བཤད་འགྲེལ་བྱས་ནས་ད།

དེ་ཡང་ཧ་དང་ཧ་ཅང་གི་ཚོར་བ་སྐྱེན་པོ་ཅིག་དང་གཅིག་རྒྱ་ནག་གཞུང་གི་ར་རྒྱུན་དུ་བེད་སྤྱོད་བྱེད་དགོས་ནོ་ཚིག་ཅིག་རེ་དྲ་ར་ཡིན་ན་གིར་འགོ་རྒྱབ་ཀི་བརྗོད་པ་ཐ་ན་ད་བོད་ཆེན་པོ་ཟེར་བ་དེ་གཅིག་བཙན་རྒྱལ་གི་དོན་འབྲས་བཟོ་གི་བཙན་རྒྱལ་གི་དོན་ཡིན་པ་དེ་རྒྱུ་མཚན་ཁ་ཤས་ཤིག་ན་དྲང་འོག་གི་གཅིག་གཅིག་བོད་ཀི་མི་འབོར་གི་ཆ་ནས་གཅིག་གཅིག་གཉིས་དེ་ཡང་གཅིག་བོད་ཀི་ས་ཁྱོན་གི་ཆ་ནས་ཆ་གཅིག་ཡང་གསུམ་དེ་ཡང་གཅིག་ཆབ་སྲིད་གི་ད་དབང་ཐང་དང་དཔུང་སྟོབས་དེ་གི་སྟེང

ད་ནི་ཅིག་བོད་ཀྱི་ལོ་རྒྱུས་ཀྱི་དེབ་ཕྲ་མང་པོ་ཅིག་བལྟས་མྱོང་བ་ཡིན་ན་ད་ཅིག་ཁྱེད་ཀྱིས་ཅིག་སྤྱིར་བཏང་དེབ་ཐེར་དཀར་པོ་ཡོད་ན་ད་བོད་བཙན་པོའི་ཏུན་ཧོང་གི་སྐབས་ཀྱི་ཡིག་རྙིང་གི་ཡར་ཅིག་ནང་དོན་དུ་འབྲི་ཡི་འདུག་རྒྱུ་དང་ད་ནི་བོད་བཙན་པོ་གི་ད་ཅིག་སྲིད་ཀྱི། ཆབ་སྲིད་ཀྱི་ལོ་རྒྱུས་འབྲི་བ་ཚོ་ང་ཡིན་ན་ད་འོ་ད་དངོས་གནས་འདི་ཅིག་སློབ་གྲྭ་ཆེན་མོ་གི་ཁྲིད་དེབ་ཅིག་ཡ་འདི་ད་ངོ་མ་ཞིག་ཧང་སང་ཡག་པོ་རེད་དྲན་སོང་ད་སྤྱིར་བཏང་ན་ད་ལོ་རྒྱུས་མང་པོ་ཅིག་འཕྲིན་སྦྱོང་དང་ཡང་དེ་འདྲའི་གི་ཤུགས་ཆེན་པོ་ཅིག་བསྟན། ང་ཡིན་ན་དེ་འདྲའི་ཅིག་གལ་ཆེན་འདྲ་བོ་ཅིག་མཐོང་སོང། དེ་ནས་རྒན་ལགས་ཀྱིས་ད་ད་ལྟ་ཁྱེད་རང་ཡིན་ན་ད་ཅིག་དེབ་འདི་ཆ་ཚང་ཅིག་མ་ར་བཀླགས་ཚར་གི་རྗེས་ལ། ད་ང་ཚོ་ནམ་རྒྱུན་ཡིན་ན་དེབ་ཅིག་བཀླགས་ཚར་དུས་འོ་དེབ་འདིའི་ནང་ལ་འོ་ང་ལ་བག་ཆགས་ཆེ་ཤོས་འདི་ཐོབ་སོང་ཟེར་ཡ་ཅིག་ཡོད་ར། ད་ཁྱེད་རང་ཡིན་ན་ཚོར་བ་ག་འདྲས་བྱུང་སོང། ད་དེ་སྟེང་ན་བག་ཆགས་ད་ཆེན་པོ་ཞིག་ཁ་ཤས་ཅིག་ཡོད་གི་ད་དཔེར་མཚོན་ན་ཅིག་དེབ་འདི་ན་རྒྱལ་བོ་སྲོང་བཙན་སྒམ་པོ་གི་ད་ཅིག་ད་ཅིག་མཛད་པ་ཆེན་པོ་ཟེར་ན་དེ་གི་གོ་གནས་ཡོད་གི་ཕྱོགས་བསྡུས་བྱས་ནས་གསུང་ལོ་ཅིག་ཡོད་གི་ད་སྲོང་བཙན་སྒམ་པོ་གི་མཛད་རྗེས་དེ་ཆེན་པོ་ད་ཅིག་དོན་ཚན་གསུམ་ད་བསྡུས་པ་ཡིན་ན་རྒྱལ་ཁམས་རྒྱ་བསྐྱེད་པ་དང་ད་སྔོན་ཆད་མེད་པའི་ཡི་གེ་གི་སྲོལ་ཕྱེ་བ་ད་ཐུབ་པའི་བསྟན་པ་གངས་ལྗོངས་སུ་སྤེལ་བ་ཟེར་ད་བྲིས་ཡོད་གི་ཡང་སྲོང་བཙན་སྒམ་པོ་གི་མཛད་རྗེས་དེ་དོན་ཚན་བཅུ་ཐམ་པ་ལ་བཀར་བཞག་ཡིན་ན་ད་དང་བོ་ཅིག་བོད་ཁམས་གཅིག་གྱུར་བྱས་ཏེ། རྒྱལ་ས་ལྷ་སར་སྤོས་པ། ད་དེ་འཕྲོ་གཉིས་པ་དེ་ཅིག་འབངས་ལ་ད་རྒོད་གཡུང་གི་དབྱེ་བ་ཕྱེ་ནས་དེ་སྔའི་ཡུལ་གྱི་ཅིག་དབང་རིས་རྣམ་པ་བཅོ་བརྒྱད་དང་ཅིག་སྟོང་སྡེ་དྲུག་ཅུ་རེ་བཞི་དང་ཅིག་དཔའ་བོ་སྡེ་གསུམ་ལ་སོགས་པ་དེ་ལ་སོགས་པ་གི་སྒྲིག་གཞི་བཙུགས་པ། ཡང་གསུམ་པ་དེ་ཅིག་དཔོན་རིགས་བསྐོ་བཞག་བྱས་ཏེ་ནང་ཁུལ་བདེ་ལ་བཀོད་པ། ད་བཞི་བ་ཅིག་ཆོས་ཁྲིམས་སྲིད་ཁྲིམས་གི་ད་ཁྲིམས་དུ་བརྩི་གི་ཅིག་རྒྱལ་ཁབ་ཁྲིམས་ཀྱིས་བསྐྱངས་པ། ད་ད་རུང་ཅིག་ཕོ་བྲང་གཏན་ལ་ཕབ་སྟེ་ཅིག་མངའ་ཐང་གོང་དུ་སྤེལ་བ། ད་དྲུག་པ་ཡི་གེ་གསར་གཏོད་ད་བདུན་པ་ཅིག་རྒྱ་བོད་ཀྱི་མཁས་པ་མང་པོ་གདན་དྲངས་པ། དེ་འཕྲོ་གི་ཅིག་རྒྱལ་པོ་ལ་གཉེན་དུ་བསྡེབས་ཏེ་ཕྱི་འབྲེལ་རྒྱ་ཆེ་བ། དེ་འཕྲོ་དྲག་པོའི་དཔུང་ལ་བརྟེན་ནས་རྒྱལ་ཁམས་རྒྱ་ཆེར་བསྐྱེད་པ། ད་མཐའ་གི་དཔྱ་ཁྲལ་བསྡུས་ནས་ཡིན་མཚམས་ད་ཅིག་བདེ་ལ་བཀོད་པར་ཟེར། རྒྱལ་བོ་སྲོང་བཙན་སྒམ་པོ་གི་མཛད་རྗེས་དེ་ལྟ་བུ་ད་མང་པོ་བཀོད་ཡོད་ཀྱི། ད་རུང་དེ་ནང་ན་ཞིབ་ཆ་ཅིག་ལ། ད་ང་རང་ཚོའི་བོད་ཀྱི་འཚོ་བ་གི་ཆ་ཤས་མཚོན་ཡ་གི་ཆེད་དུ། བོད་ཀྱི་འཚོ་བ་ནང་དུ་མནའ་སྐྱེལ་བ་དེ་ཧ་ཅང་གལ་ཆེན་པོ་ཡིན་པ་ལ་བརྟེན་ནས་ཡང་མནའ་སྐྱེལ་བ་ཟེར་བ་དེ་ལ་ཡང་ཅིག་ད་ག་རེ་དོན་གཅིག་མིང་གི་རྣམ་གྲངས་འདྲ་བོ་དག་མང་པོ་ཡོད་པ་དག་ཅིག་དབུ་སྙུང་བ་སྐུ་སྙུང་སྐུ་རྒྱས་པ་བྲོ་སྐྱེལ་བ་བྲོ་དམ་པོ་ཟེར་བ་དག་ཅིག་མང་པོ་མང་པོ་ཅིག་བཀོད་དེ་བཞག་ཡོད་དེ་ཚོ་ཚང་མ་ཡང་ཅིག་དཔེ་ཆ་གཞན་པ་ནང་ནས་ཅིག་མཐོང་དཀོན་པོ་དང་ཡང་ཅིག་གོ་མྱོང་མེད་པ་ཅིག་རེད། ད་ངས། དང་པོ་དེབ་འདི་གི་ཅིག་ད་ག་རེད་དེ་འཆད་ཁྲིད་ལ་ཉན་རེད་དེ་བཞིན་ནི་ངས་དེབ་དེ་ཅིག་ཀློག་རེད་ད་དེབ་དེ་ཅིག་ཀློག་ཚར་བའི་རྗེས་ལ་ད་ཡང་བསྐྱར་འཆད་ཁྲིད་དེ་ལ་ཅིག་ཉན་དགོས་ཀྱི་འདུག་བསམ་ཡག་གི་ཡང་ཚོར་བ་དེ་ཤུགས་ཆེན་པོ་བྱུང་ད་ད་ད་ད་དུས་ཚོད་གང་གི་ད་རུང་མ་ལྕོགས་ད། ལ་སོ་ད་ནི་ད་ད་ད་དགེ་རྒན་གུར་མགོན་སྐྱབས་ཀྱི་དེབ་ཐེར་དཀར་བོ་གི་འགྲེལ་བ་འདི་རྒྱུ་ལས་ཁོ་རང་གི་ད་བོད་ཀྱི་རྒྱལ་པོའི་ལོ་རྒྱུས་ཀྱི་ནང་ནས་ད་གནད་འགག་གི་ལོ་རྒྱུས་ཀྱི་གནད་འགག་གཙོ་བོ་ད་ཅིག་ངོས་འཛིན་ཡིན་ན་རེད་དེ་ཅིག་སེ་འགྲོས་འདྲ་བོ་གཙོ་བོ་ག་རེ་བྱེད་འདོད་ད། ད་ཅིག་གོང་དང་ངར་ཉེ་དང་ནང་དུ་ཚན་པ་ནང་གི་ད་དེ་ན་གནད་འགག་ཅིག་ཡོད་གི་ད་ངས་གནད་འགག་ད་ཤི་ཐ་ནས་ཁོང་གི་བརྗོད་དང་ད་ཡིན་ན་ར་གནད་འགག་ད་ཆེ་ན་མ་བྱེད་ད་ཡིན་ན་ར་མཇུག་བྱང་གི་ནང་ན་ཁོང་གི་འདི་མོ་ཟུག་གི་ཡོད་གི་ད། རྒྱལ་རིམ་ད་ཅིག་མ་བཞུར་ཆེ་བྱུང་ཟེར་ཅིག

དགེ་འདུན་ཆོས་འཕེལ་གི་ཁུག་གི་རྟ། སིལ་འདྲ་མོ་གང་ན་ཐོན་ཡོད་གི་ཟེར་ན་ད་སྲོང་བཙན་གི་ལོ་ཚིགས་གི་སྟེང་ན་ཐོན་ཡོད་གི་ཟེར་ན་ལོ་ཚིགས་འདི་ལ་ཅི་རེད་ཟེར་ན་ད་ཞིག་གི་གེ་བའི་གི་དཔའ་རེད་གི་དཔའ་འདི་ཐབས་ཀྱི་གི་དཔའ་རེད་གཉལ་ཐག་པ་ཟེར་གཉལ་ཐག་པ་འདི་ཨུད་ཀྱི་གཉལ་ཐག་པ་རེད་ཨུད་ཀྱི་གཉལ་ཐག་པ་གཉིས་ཀ་ཕྱི་ན་ཡང་ཟེར་ག་ལོག་གླང་གི་ར་ད་གི་ཚིག་གི་ཡོད་གི་ཟེར་ན་ངོ་མ་གི་འདི་གཅིག་འགྲིག་མེད་གི་འདོད་ལ་གག་པོ་ནི་ར་ཡོད་གི་ཟེར་ན།

ཨོ་ད་དགེ་འདུན་ཆོས་འཕེལ་གྱི་དེབ་ཐེར་དཀར་བོ་གི་ནང་ན་འགོས་ལོ་གཞོན་ནུ་དཔལ་དགག་རྒྱུ་གི་ཆེད་མ་རེད་ཟེར་འདིར་ད་སྲོང་བཙན་སྒམ་པོ་གི་ལོ་ཚིགས་འདི་ཡང་དག་པ་ལ་ཡང་ན་འདི་གྱི་ན་བདེ་མོ་ལ་གོ་བདེ་མོ་ལ་དུ་འགྱི་ན་གཏན་ལ་འབེབས་པའི་ཕྱིར་དུ་ད་དེ་ལྟར་དུ་འགྱི་ན་དགག་པ་ཙག་ཙིག་རེ་བཏང་ཡོད་གི་ཟེར་ནས་དེ་ག་བཏང་ནུ་དེ་ལ་ཞིབ་དུ་ཞིབ་དེར་ཡིན་ན་ད་རུང་འགོས་ལོ་གཞོན་ནུ་དཔལ་གི་གི་ལོ་ཚིགས་བཞིན་བུ་སྟོན་གི་ལོ་ཚིགས་བཞིན་འདིར་ག་དེ་ར་སོང་ད་ད་འདིའི་ནང་ན་དོན་དག་ཟིག་ཡོད་གི་ཡོད་པ་ཟིག་ལ་ཡོང་གི་ཟིག་ད་ངས་འདིའི་ནང་ན། དྲི་མ་ཙམ་ཞི་བ་རིགས་ལ་བརྟེན་ཡོད་དེ་ད་ཁྱེད་རྣམ་པར་ལྟ་ན་ཟིན་ནི་དེ། དེ་ནས་རྒན་པད་མ་རྡོ་རྗེ་ལགས་ང་དང་མཉམ་དུ་ནས་དེབ་ཐེར་དཀར་བོའི་འགྲེལ་བ་དྲིན་གྱི་བུ་ལོན་ཞེས་པ་ངོ་སྤྲོད་གནང་དུ་ཕེབས་པ་ལ་ཐུགས་རྗེ་ཆེ། ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་བྱེད་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་པད་མ་རྡོ་རྗེ་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།